དྲུག། སྤྱང་པོ་དང་གླེན་པ། སྔོན་མི་གླེན་པ་ཞིག་ལ། བི་ཀ་མ་ཨ་ཏི་ས་ཡིས་སྦས་པའི་གཏེར་བུམ་འོད་དང་བཅས་ཏེ་འགྲོ་བ་དེ་འཕྲད། གླེན་པས་དེ་འཕྲལ་དུ་བཟུང་སྟེ། དེ་ནས་གསེར་ཉུང་ཤས་ཤིག་ཁྱེར་ཏེ་རང་གི་གྲོགས་པོ་སྤྱང་པོ་ཞིག་ཡོད་པ་དེའི་འཁྲིས་ལ་སོང་ནས་འདི་གང་རེད་དམ་ཞེས་དྲིས། གྲོགས་པོས་འདི་གསེར་རེད་ཅེས་ལན་བརྒྱབ། གླེན་པས་འོ་ན་ད་དུང་ཡོད་ཅེས་བཤད། སྤྱང་པོས་དེ་འདྲ་ཡིན་ན་ཡག་པོ་བྱུང། མཉམ་དུ་བྱེད་དོ་ཞེས་བཤད་ནས། ཁོང་གཉིས་པོ་སོང་སྟེ། དེ་ཤིང་སྡོང་ཞིག་གི་རྩར་སྦས། དགོས་པའི་དུས་སུ་གཉིས་ཀ་མཉམ་དུ་སོང་ནས་ལེན་རྒྱུའི་ཁ་ཆད་བྱས། འོན་ཀྱང་སྤྱང་པོའི་བསམ་པར་བསླུ་སེམས་སྐྱེས་ཏེ། བུམ་པ་དེ་ས་ཆ་གཞན་ཞིག་ཏུ་སྦས། གླེན་པ་བོས་ཏེ། ཤིང་སྡོང་གི་རྩར་སོང་བས་བུམ་པ་དེ་མེད་པས་སྤྱང་པོས་བུམ་པ་ཁྱོད་ཀྱིས་བརྐུས་པ་རེད་ཅེས་བཤད། གླེན་པས་བརྐུ་བ་ལ་ཐུག་ན། དང་པོ་ང་རང་ལ་བདག་པའི་དུས་སུ་ཁྱོད་དང་མཉམ་དུ་བྱེད་དོན་ཅི་ཡོད། ངས་མ་བརྐུས་ཞེས་བརྗོད་པས་སྤྱང་པོས་མ་ཉན་པར་ད་དུང་ཤེས་མཁན་ང་རང་གཉིས་ལས་མེད་པས་ཁྱོད་རང་མ་གཏོགས་འགྲོ་ས་མེད་ཅེས་བཤད་དེ། སྤྱང་པོས་གླེན་པ་རྒྱལ་པོའི་དྲུང་དུ་ཁྲིད་དེ། དོན་དེ་བཤད་ནས་གླེན་པར་ཆད་པ་གཅོད་རོགས་ཞེས་ཞུས། རྒྱལ་པོས་ད་དུང་བརྟག་དཔྱད་བྱེད་དགོས་ཞེས་བཤད། ཡང་སྤྱང་པོས་དེ་འདྲ་ཡིན་ན། གཏེར་བུམ་བཅོལ་སའི་ནགས་ཀྱི་ལྷ་ལ་དྲི་རྒྱུ་ཡིན་ཞེས་བཤད་པས། རྒྱལ་པོས་ཀྱང་དེ་ཡག་པོ་འདུག་ཅེས་བློ་མོས་བྱས་ཏེ་དུས་ཚོད་ཀྱང་གཏན་འཁེལ་བཟོས། སྤྱང་པོས་རང་གི་ཕ་རྒད་པོ་གཅིག་ཡོད་པ་དེར་གཏེར་བུམ་གླེན་པས་བརྐུས་སོང་ཞེས་ཤོད་སྟངས་བསླབས་ཏེ་ཤིང་སྡོང་གི་ཁོག་པ་རུལ་བའི་ནང་དུ་ཕ་རྒད་པོ་སྦས་ཏེ་བཞག། རྒྱལ་པོས་གཙོས། མི་མང་པོའི་ཁྲོད་དུ་ལྷ་མཆོད་དེ་རང་གིས་མ་ཉེས་པའི་དཔང་པོ་གསོལ་བ་དང་བདེན་པའི་རྒྱུ་མཚན་སྔོན་ལ་རྒྱས་པར་བཤད། དེ་ནས་ལྷར་བརྫུས་པའི་ཕ་རྒན་དེས་ཕན་ཚུན་དབྱེ་ཞིབ་བྱས། སྤྱང་པོས་དེར་ལྟོས་ཤིག་ཅེས་བཤད་པ་དང། རྒྱལ་པོས་ཀྱང་བདེན་པ་ཡང་དག་པ་རེད་ཅེས་བཤད་པས་གླེན་པ་དེས། ཁྱེད་ཚང་མ་བདེན་པ་ཡིན་ན་ང་ཡང་བདེན་པ་ཡིན། སུ་མི་བདེན་ཞེ་ན་ཤིང་གི་ལྷ་དེ་མི་བདེན་པ་ཞིག་ཡིན་འདུག་པས་ཐོག་མར་ངས་ལྷ་དེ་མེར་བསྲེག་པར་བྱེད། དེ་ནས་ཁྱེད་ཀྱིས་ང་གསོད་ཅིག་ཅེས་བཤད། སྤྱང་པོས་འདི་ལྷ་ཡིན་པས་བསྲེགས་ན་མི་འགྲིག། འདི་བསྲེགས་ན་ཁྱོད་ལ་ཆག་སྒོ་འོང་ཞེས་བཤད། གླེན་པས་ད་ལྟ་རང་ཤི་རན་པས་དེ་ལས་ལྷག་པའི་ཆག་སྒོ་ཚབས་ཆེ་བ་གཞན་འོང་རྒྱུ་ཅི་ཡོད་ཅེས་བཤད་དེ་མ་ཉན་པར་ཁོས་ཤིང་མང་པོ་སྤུངས་ནས། དེར་མེ་སྤར་བས་དུ་བ་མང་པོ་འཚུབས་སྟབས་རྒད་པོ་བཟོད་མ་ཐུབ་པར་ཤིང་སྡོང་ནང་ནས་ཕྱིར་ཐོན་ཡོང། རྒྱལ་པོས་རྒྱལ་བུར་རྒྱུ་མཚན་དྲིས་པའི་སྐབས་རྒྱལ་བུ་དེས། ཧ་ཅང་སྤྱང་པོའང་མཁས་པ་མིན། ཧ་ཅང་བླུན་པོའང་བླུན་པོ་མིན། ཧ་ཅང་སྤྱང་པོ་མཁས་གྱུར་ན། ཕ་རྒན་དུ་བས་གསོད་བྱེད་དམ་ཞེས་གཏམ་དེ་སྨྲས། རྒྱལ་པོས་གཏམ་དེ་ཐོས་རྗེས་མི་གཡོ་ཅན་དེ་བསད་པ་དང་ཕ་ལ་ཉེས་པ་མེད་པར་བཏང། གཏེར་བུམ་མི་གླེན་པ་དེ་རང་ལ་སྤྲད་དོ།